ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་དོ་དམ་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང།

ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རུ་ཡོད། ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number། གཅིག་ཀླད་ཀོར་གཉིས་བདུན་དགུ Kathmandu Nepal། ལས་རིམ་སྐལ་ས་ཡི་བ་ཐེངས་གཅིག་གསན་རོགས་གནང། ལས་རིམ་ཨ་ས་ཀའི་བ་ནི། Post Box Number གཅིག་ཀླད་ཀོར་གཉིས་བདུན་དགུ Kathmandu Nepal། Voice of Hope ཨ་ས་ཀའི་བ་ནི Seven Day Adventist ཚོགས་པའི་གི་ཐོག་ནས་ཁྱོད་ཚོ་མི་མང་གི་གསན་བསྡད་ཡོད་པ་རེད་འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད

写给福音节目收就可以了。 我们的电子信箱是佳丽， 佳丽的汉语拼音 ，at v o h c v o h c 点 c n， 欢迎您的来信。 迷茫黑夜那么长， 太阳爷的阿萨耶。

པོ་དེ་ཞིག་ཞུ་གི་ཡིན་ནོ་ཞེས་གསན་ཞུ་རོགས་གནང། མི་མང་ལྷན་རྒྱས་རྣམ་པ་ཚོ། ད་ཁོང་ཚོ། གི། འགྲོ་སྟངས་དང་སྡོད་སྟངས་ཀྱི་ཐོག་ལ་ང་ལ་སྐྱབས་རོགས་གནང་རོགས་གནང་ཡབ་ཡེ་ཤུ་ཁྱུ། ཡབ་ཡེ་ཤུ་གི་དོན་ལ་ང། ཁྱོད་ཚོ་གི་འགྲོ་སྟངས་ཀྱི་ཐོག་ལ་ང་མི་མང་ཚང་མི་གི་བར་ལ་སླེབས་དགོས་ཡོད་དོ་ཞེས། མི་མང་ཚང་མི་གི་བར་གྱི་འགྲོ་སྟངས་ལ་མི་མང་འཛམ་བུ་གླིང་གི་མི་མང་དེ་ཀུན་ལྷག་པའི་གི་ཧ་གོ་ཆུ་ཐོད་ཉུང་གོ་གི་ཡིན་པར་ཐོད་ཆུ་གོ་གི་རེད་ཅེས་དེ་ལ་ང།

མི་རི་ཡཱམ་དང། མར་ཐ་སྤུན་གཉིས་ཀྱི་ཡུལ་ཚོ་ཡིན། མི་རི་ཡཱམ་འདི་ནི་གཙོ་བོ་ཡི་ལུས་ལ་དཀོན་པོ་སྤོས་ཆུ་བླུགས་ནས། ཁོང་གི་ཞབས་རང་གི་སྐྲས་ཕྱིས་མཁན་དེ་ཡིན་དེ་ཡི་སྤུན་ལ། ཟར་ནད་ཀྱིས་བཏབ་པ་ཡིན་ནོ། དེ་ཡི་ཕྱིར་སྤུན་དེ་གཉིས་ཀྱིས་མི་ཞིག་གི་ཡེ་ཤུ་ཡི་དྲུང་དུ་བཏང་སྟེ། གཙོ་བོ། གཟིགས་ཤིག་ཁྱེད་ཀྱིས་བྱམས་པར་མཛད་པ་དེ་ནི། ནད་ཀྱིས་བཏབ། ཞེས་ལོན་བསྐུར་ཏོ། འོན་ཀྱང་ཡེ་ཤུས་དེ་གསན་ནས། ནད་འདི་ནི་འཆི་བའི་རྒྱུ་མ་ཡིན་གྱི། དཀོན་མཆོག་གི་བུ། འཕང། མངོན་པར་འགྱུར་བའི་ཕྱིར་ཡིན་ཏེ། དཀོན་མཆོག་གི་སྲས་ལ་མི་བཀུར་སྟི་བྱ་བའི་ཕྱིར་བྱུང་བའི་ཞེས་གསུངས། ཡང། ཡེ་ཤུ་མ་ར་ཐ་དེ་ཡི་སྲིང་མོ། ལ་ཟ་ར་སྤུན་གསུམ་ལ་བྱམས་པར་མཛད། ཁོང་གིས་ལ་ཟ་ར་ནད་ཀྱིས་བཏབ་པའི་ལོན་དེ་གསན་ནས་ཁོང་ག་རུ་བཞུགས་པའི་གནས་སུ། རུང་ཞག་གཉིས་བཞུགས་སོ་དེ་ནས་ཁོང་གིས་ཉེ་གནས་རྣམས་ལ་ད་རང་ད་ང་ད་ང་ཚོ་ཡང་ཡ་ཧུ་དཱ་ཡུལ་དུ་འགྲོ་འོང་གི་གསུངས་པ་དང། ཉེ་གནས་རྣམས་ཀྱིས་ཞུས་པ་སྟོན་པ། ཁ་སང་ཡང་ཡ་ཧུ་དཱ་པ་རྣམས་ཀྱིས་ཁྱེད་རྡོ་རུབ་བཏང་སྟེ་གསོད་པར་བསམ་གྱིས། དེ་ཡང་དེར་ཕེབས་བམ། ཡེ་ཤུ་གིས་གསུངས་པ་ཉིན་མོ་གཅིག་ལ་ཆུ་ཚོད་བཅུ་གཉིས་མེད་དམ། སུ་ཡང་ཉིན་པར་ལམ་དུ་ཞུགས་ན་འཇིག་རྟེན་འདི་ཡི་འོད་མཐོང་བས་མི་ཐོགས། སུ་ཡང་མཚན་མོ་ལམ་དུ་ཞུགས་ན་དེ་ལ་བུ་མེད་པར་བཤད། ཁོང་གིས་འདི་སྐད་སུ་པི་གི་བྱད་ལ་ཡང་དེ་དེ་རྩོད་ལ། ང་ཅག་གི་གྲོགས་པོ་ལ་གཟར་རྙིང་ལོང་དེ་ངེད་གཉིས་སྲེག་པར་བྱེད་དུ་འགྲོ་ཡི་གི་བྱད་བཟོ་བ་རེད། བློ་ཕར་རྣམས་ཀྱིས་ཞུས་པ། ཇོ་བོ་ཁོ་གཉིད་ལོག་ན་ཕན་ཡོང་ཡེ་ཤུའི་གི་ཤི་བའི་གི་གཏམ་གསུངས་ཀྱང་དེ་ཚོ་ཡིས་ཁོང་གིས་གཉིད་ལོག་ཅིང་ངལ་གསོ་བར་གསུངས་པར་གོ་བ་རེད་དེ་ནས་ཡེ་ཤུའི་གི་འདི་ཚོ་ལ། གསལ་པོར་གསུངས་པ། ལ་ཟར་འཆི་ཡོང། ཡང་ཁྱོད་རྣམས་དད་པར་འགྱུར་བའི་གི་ཕྱིར་ང་སྔར་དེར་མེད་པ་ལ་དགའོ། འོན་ཀྱང། ཤོག་ལ་ངེད་དེ་ཡི་རྩར་འགྲོ་འོང། དེར་ཐོ་མ། དེར་ཐོ་མ་མིང། མཚེ་མ་ཡང་བཏགས་པ་དེ་ཉེ་གནས་གཞན་རྣམས་ལ་ཁོང་དང་མཉམ་དུ་འཆི་བའི་གི་ཕྱིར་ང་ཅག་ཀྱང་འགྲོ་ཡི་ཞེས། ཁོང་རང་གི་ཁྲིམས་བཞིན་དུ་ཕྱི་རོལ་དུ་གཤེགས་ཤིང་ཁ་སྐྱུར་མོ་ཡི་རི་ལ་ཕེབས་པ་དང། ཉེ་གནས་རྣམས་ཀྱང་རྗེས་སུ་འབྲངས། ཁོང་གནས་དེ་ལ་སླེབས་པ་དང། དེ་ཚོ་ལ་གསུངས་པ། ཁྱོད་རྣམས་ལ་ཉམས་ཚོད་མི་འབྱུང་བའི་གི་དོན་ལ་སྨོན་ལམ་ཐོབ་ཅིག། དེ་ནས་ཁོང་རྡོ་རྒྱབ་གང་ཙམ་ཕར་ཕེབས་ནས་ཞབས་པུས་མོ་ས་ལ་བཙུགས་ནས་འདི་ཟེར་རོ། ཀྱེ་ཡབ་ཁྱོད་ཐུགས་མཉེས་ན། ཕོར་པ་འདི་ང་ལས་ཕར་ཐལ་བར་མཛོད་ཅིག། འོན་ཀྱང་ངའི་བསམ་པ་བཞིན་དུ་མི་འགྱུར་ཅིག། ཁྱེད་ཀྱི་དགོངས་པ་བཞིན་དུ་གྱུར་ཅིག་ཅེས་སྨོན་ལམ་བཏབ། དེར་ནམ་མཁའ་ནས་ཕོ་ཉ་ཞིག་ཁོང་གི་དྲུང་དུ་བྱུང་སྟེ་ཁོང་གི་སྟོབས་གསོ་བར་བྱས་ཡང་ཐུགས་རྗེ་ཐུགས་ཤིན་ཏུ་འཁྲུགས་ཤིང་ལྷག་པར་ནན་གྱིས་གི་སྨོན་ལམ་བཏབ་པ་ལས། ཁོང་གི་རྔུལ་ཆུ་ནི་ཁྲག་གི་ཐིགས་ཐིགས་པ་ས་ལ་ལྷུང་བ་ལྟར་གྱུར། དེ་ནས་ཁོང་སྨོན་ལམ་བཏབ་ནས་བཞེངས་ཏེ་ཉེ་གནས་རྣམས་ཡི་རྩ་ལ་ཕེབས་པ་དང། དེ་ཚོ་ཡི་གཉིད་ལོག་པ་འདི་ལྟ་ཡིན། ད་ལོངས་ཤིག་དང་ཁྱོད་རྣམས་ཉམས་ཚོད་མི་འབྱུང་བའི་གི་དོན་ལ་སྨོན་ལམ་ཐོབ་ཅིག། ཁོང་གིས་ད་རུང་གསུངས་པ་ལས། ལྟོས་ཤིག་མི་ཚོགས་ཤིག་དང། ཡོ་ཧོ། ཡུ་དཱ་བྱ་བ་ག་བཅུ་གཉིས་པོ་ལས། གཅིག་ཡིན་པ་འདི། དེ་ཚོ་གི་སྔུན་ལ་ཕྱིན་ཏེ་ཡེ་ཤུ་ལ་འོ་བྱེད་པའི་དོན་ལ་ཉེ་བར་ཡོང་ནས། འོན་ཀྱང་ཡེ་ཤུ། ཁྱོད་ལ་གསུངས་པ་ཡུ་དཱ། ཁྱོད་ཁ་སྐྱེལ་ཞིང་མི་ཡི་བུ་དགྲ་ཡི་དབང་དུ་གཏོང་ངམ། ཁོང་དང་མཉམ་དུ་ཡོད་པ་རྣམས་ཀྱིས་གང་འབྱུང་རྒྱུ་ཡིན་པ་མཐོང་ནས་ཞུས་པ། ཇོ་བོ་རལ་གྲི་རྒྱབ་པ་བམ། ཡང་དེ་ཚོ་ཡི་ནང་ནས་གཅིག་གིས་བླ་མ་ཆེན་པོ་ཡི་གཡོག་གཡོག་པོ་ལ་བརྒྱབ་ནས་རྣ་བ་གཡས་པ་བཅད་དོ། ཡེ་ཤུ་གསུངས་པ་འདི་ཅི་ཡང་ཁོང་གིས་འདི་ཡི་རྣ་བ་རེག་ནས་གསོས་པར་མཛད་དེ་ནས་ཡེ་ཤུ་རང་གི་ཐོག་ཏུ་འོངས་པའི་བླ་མ་ཆེན་པོ་མཆོད་མཆོད་ཁང་གི་རྒྱལ་པོ་བརྒྱ་དཔོན་རྒན་པོ་རྣམས་ལ་གསུངས་པ། ཁྱོད་ཅག་རང་གིས་རང

ད་ང་ཉིན་རེ་བཞིན་མཆོད་ཁང་ན་ཁྱེད་ཚོ་ཡི་མདུན་དུ་ཡོང་བའི་གི་ཚེ་ང་ལ་མ་རེག། འོན་ཀྱང་དེ་ནི་ཁྱོད་ཅག་གི་དུས་དང་མུན་པའི་གི་དབང་ཡིན། ད་དེ་གས་གསུངས་པའི་གསུང་རབ་དང་སྔོན་གྱི་འགྲོ་སྟངས་དང་ཁྱེད་ཚང་གོ་དེ་མེད་པས་ང་དུས་ཚོད་འདི་དེ་མི་ཡབ་ཡེ་ཤུ་གི་བཀའ་ལྟར་ང་ཁོང་ཚོའི་གནང་བའི་གསུང་གི་གསུང་རབ་ཚང་མ་དེ་མི་རེ་རྫོགས་སོང། ད་སང་ཉིན་ཡང་ང་དེ་གའི་དུས་ཚོད་ལ་མི་མང་ཚང་མའི་གི་བར་ལ་བཀའ་དེ་བཞིན་ཁྱེར་ཏེ་ང་འོང་གི་ཡོད་དོ་ཞེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅིག་འདི་རུ་ཉན་མཁན་གི་མི་མང་དུས་ཚོད་དེ་ནི་གཏམ་དང་ཡབ་ཡེ་ཤུ་གི་ཆོས་གི་གསུང་རབ་ཚང་མ་ཡང་མི་རེ་དུས་ཚོད་དེ་རེ་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས་སང་ཉིན་ཡང་དུས་ཚོད་འདི་གའི་བར་ལ་མི་མང་ཚང་མའི་གི་བར་ལ་བཀའ་ཞིག་ཁྱེར་ཏེ་ང་འོང་གི་ཡིན་ནོ་ཞེས་དོན་དག་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ལ་གུང་སང་ཞུ་གི་ཡིན་ན་ཐུགས་རྗེ་ཆེ་ཨ་ས་གི་བ་ནི་རེ་ཌི་ཡོ་ཚོགས་པ་གི་མི་མང་ཚང་མ་ལ་ཞུ་གི་རེད་བཀྲ་ཤིས་བདེ་ལེགས་ཨ་མེན།

མི་མང་ཚང་མའི་ཀྱི་བར་ལ་ཡང་བཀའ་སློབ་དང་པོ་ཞིག་ཞུ་གི་ཡིན་ནོ། ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང། ད་དེ་རིང་གི་འདི་བཀའ་སློབ་ལ། སངས་རྒྱས་ཀྱི་ཆོས་ལ། དཀོན་མཆོག་གི་ཆོས་ལ།

འགྲོ་ཁོ་ན་དེ་ཕན་ཐོགས་ཆེ་བོ་ཡོང་གི་རེད། ཨ་མི་མང་ཚང་མ་ལ་དེ་བྱུང་ཡོད་ནི་རེད། ཨ་མི་མང་ཚང་མ་དེ་གསན་ཞུ་རོགས་གནང་ཡབ་ཡེ་ཤུ་གི་དོན་ལ། ཡབ་ཡེ་ཤུ་གི་འགྲོ་སྟངས་གི་དོན་ལ། ཡབ་ཡེ་ཤུ་འདོན་སྟངས་གི་དོན་ལ་ཁོང་ཚོའི་གི། ཆོས་གི་ནང་དུ་ཡོད་ཆོས་བཀའ་ནང་དུ་ཡོད་པ་རེད། ཁོང་ཁོང་མཉམ་པོ་བྱས་ཤིང་ང་མཉམ་པོ་འགྲོ་ན་སྐྱིད་པོ་ཡོང་གི་རེད། ངའི་གི་ཆོས་ལུགས་ལ་འོང་ན་སྐྱིད་པོ་ཡོང་གི་རེད་མེད་ད་ཁོང་ཚོའི་གསུང་དོན་དང།

བས་གསུངས། དེ་རིང་གི་འདི་ལས་རིམ་ལ་ཕེབས་གནང་ཟིན་འདི་ལ་ལྷན་རྒྱས་ལྷན་རྒྱས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།